རྒྱ་བརྒྱུད་ནང་བསྟན་ནང་ལོགས་ལ་ཡང་དག་ཞིང་པའི་ཆོས་བརྒྱུད་ཟེར་བྱས་ཡོད་པ་རེད། དེ་གཙོ་བོ་སངས་རྒྱས་འོད་དཔག་མེད་ཀྱི་ཆོས་སྐོར་ཉམས་ལེན་གནང་གི་ཡོད་རེད། སྤྱིར་བཏང་གི་འོད་དཔག་མེད་ཀྱི་ཆོས་སྐོར་འདི་ཉམས་སུ་ལེན་བདེ་བ་དང་ཡང་ན་བྱིན་རླབས་ཆེ་བ་ལ་བརྟེན་བྱས་ནས། མང་ཚོགས་ཀྱི་ཁྲོད་ལ་ཡིན་པའི་ནས་དར་ཁྱབ་ཆེན་པོ་ཆགས་ཏེ་ཡོད་རེད། དེ་འདྲ་ཡིན་དུས་སང་ནས་ཐེག་པ་ཆེན་པོའི་གི་སངས་རྒྱས་གཅིག་ལ་བརྟེན་ནས་ཅིག་ཆོས་བརྒྱུད་བྱེ་བྲག་པ་བྱུང་བ་དེ་ཕལ་ཆེར་སངས་རྒྱས་འོད་དཔག་མེད་མ་གཏོགས་པའི་གཞན་དག་ལ་དེ་འདྲ་ཅིག་ཡོད་ས་མ་རེད་བསམ་དྲན་གྱི་འདུག་ད་བོད་ལ་ཡ་དམིགས་བསལ་གྱི་ཆོས་བརྒྱུད་ཟུར་པ་ཅིག་དེ་ཡོད་པ་མ་རེད་དེ་ཡིན་ན་ཡང་འོད་དཔག་མེད་པའི་གི་ཅིག་བཀའ་གཏེར་དག་སྣང་གི་ཆོས་སྐོར་བསམ་གྱིས་མི་ཁྱབ་པ་ཡོད་བསྡད་པ་ཞིག་རེད།

ད། དེ་ཡང་འཇམ་དཔལ་ཞིང་བཀོད་ཀྱི་མདོ་ལས་གསུངས་པ་ནང་བཞིན། ཆོས་རྣམས་ཐམས་ཅད་རྐྱེན་བཞིན་ཏེ་འདུན་པའི་རྩེ་ལ་རབ་ཏུ་གནས། གང་གིས་སྨོན་ལམ་ཅི་བཏབ་པ་འབྲས་བུ་དེ་འདྲ་ཉིད་དུ་འགྱུར་རོ་ཞེས་གསུངས་པ་ནང་བཞིན། འོན་ཅིག་སངས་རྒྱས་འོད་དཔག་མེད་པའི་གི་སྨོན་ལམ་ལ་བརྟེན་ནས་བདེ་བ་ཅན་གྱི་ཞིང་ཁམས་ཟེར་ཡག་ངོ་མཚར་རྨད་དུ་བྱུང་བ་དེ་གྲུབ་པ་ཡིན་པ། དེ་འདྲ་ཞིག་གསུངས་ཡོད་པ་རེད། དེ་འདྲ་ཡིན་པ་ཡིན་དུས་སང་ནས་ང་ཚོའི་གི་ད་ལྟ་འཚོ་བ་དངོས་ཀྱི་ནང་ལོགས་ལ་ཡིན་པ་ཡིན་ན་ཡང་ཅིག་གཞན་ཕན་གྱི་བསམ་པ་དང་ཀུན་སློང་བཟང་པོ་ཁུར་བྱས། རང་བྱུང་ཁོར་ཡུག་ལ་ཡང་བདག་གཅེས་དང་དུད་འགྲོ་རྣམས་ལ་ཡང་གཅེས་སྐྱོང་བྱས་པ་ཡིན་པས་ན་ཅིག་བདེ་བ་ཅན་ཆུང་ཆུང་ཅིག་སོ་སོའི་འཁྲིས་ལ་ཡང་འགྲུབ་ཡག་ཡོད་བསྡད་པ་ཞིག་རེད། ལྷག་པར་དུ་དེང་སང་གི་གནམ་གཤིས་འགྱུར་ལྡོག་ལ་སོགས་པའི་གི། ཀྱི་ཁོར་ཡུག་ལ་ཡང་ཧ་ཅང་ཅིག་ཉེན་ཚབས་ཆེ་བའི་གི་གནས་ཚུལ་མང་པོ་ཞིག་འབྱུང་བསྡད་ཀྱི་ཡོད་པ་དེ་ཅིག་ཚན་རིག་པས་ཀྱིས་མིག་མཐོང་ལག་ཟིན་བྱས་རྗེས་ང་ཚོར་ཡང་ངོ་སྤྲོད་བྱེད་ཀྱི་ཡོད་པ་རེད། ད་ཡིན་པ་ཡིན་ན་ཡང་ཅིག་ང་ཚོས་འགྱུར་བ་གཏོང་ཡག་གི་ཀུན་སློང་དང་སྙིང་སྟོབས་ཀྱིས་མ་འདང་པ་ཡིན་པས་ན། དངོས་ཡོད་གནས་ཚུལ་ཐོག་ལ་ཡང་ཅིག་དེ་ག་ཚོད་ཅིག་གི་ཕན་ཐོགས་ཡོང་ཐུབ་ཀྱི་ཡོད་པ་མ་རེད། དེ་འདྲ་ཡིན་དུས་སང་ནས་ང་ཚོས་ཅིག་འཛམ་བུ་གླིང་འདི་རྦད་དེ་འཕྲོ་བརླག་རོགས་ཞེས་བཏང་རྗེས་འདི་ལས་གཞན་པའི་ཅིག་ས་ཆ་ཉམས་དགའ་བ་ཅིག་ལ་ཡར་འགྲོ་དགོས་བསམ་ཡག་དེ་ནི་ལས་རྒྱུ་འབྲས་ལ་མ་མཐུན་པའི་གི་བྱེད་སྟངས་ཅིག་རེད་བསམ་དྲན་གྱི་འདུག་དེ་འདྲ་ཡིན་དུས་སང་ང་ཚོ་འཛམ་བུ་གླིང་འདི་ང་ཚོའི་གི་མི་རབས་གཅིག་པུར་བདག་པ་ཅིག་མ་རེད་ལ་དེ་ནང་བཞིན་མི་གཅིག་པུར་བདག་བསྡད་པ་ཅིག་ཆགས་ཀྱི་ཡོད་མ་རེད། འདི་ཅིག་མི་རབས་རྗེས་མ་ཚོ་དང། དེ་ནང་བཞིན་ཅིག་སྲོག་ཆགས་གཞན་དག་གི་དོན་དུ་ཅིག་འཛམ་བུ་གླིང་འདི་དག་པའི་ཞིང་དུ་བསྒྱུར་དང། ཅིག་དམྱལ་བ་ལ་བསྒྱུར་ཏེ། ད་ལྟ་ང་ཚོའི་ལག་པར་ཡང་ཡོད་བསྡད་པའི་གི་གནས་སྟངས་རུ་ཆགས་ཡོད་པ་རེད། དེ་འདྲ་ཡིན་པའི་ཡིན་དུས་ཙ་ནས་ད་ང་ཚོ་ཚང་མས་གི་སངས་རྒྱས་འོད་དཔག་མེད་ནང་བཞིན་བྱས་བྱས་སེམས་ཅན་གཞན་གི་ཆེད་དུ་རླབས་ཆེན་གི་སྨོན་ལམ་དང་དམ་བཅའ་བཞག་ནས།

བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་གཅིག་ཏུ་བཞུགས་ཏེ་དེ་ནས་བཅོམ་ལྡན་འདས་ཀྱིས་དགེ་སློང་རྣམས་ལ་བཀའ་སྩལ་ནས། དགེ་སློང་དེ་དག་བཅོམ་ལྡན་འདས་ཀྱི་ལྟར་ཉན་པ་དང་བཅོམ་ལྡན་འདས་ཀྱིས་དེ་དག་ལ་འདི་སྐད་ཅེས་བཀའ་སྩལ་ཏོ། འདི་ནས་ནུབ་ཀྱི་ཕྱོགས་རོལ་ན་བདེ་བ་ཅན་གྱི་འཇིག་རྟེན་ཁམས་དེ་ན་རྫོགས་པའི་སངས་རྒྱས་བཞུགས། དེ་བཞིན་གཤེགས་པ་ཚེ་དཔག་མེད་སུ་ཞིག་དེ་ཡི་མཚན་བརྗོད་ན་དེ་ནི་དེ་རུ་སྐྱེ་བར་འགྱུར། འཆི་བའི་དུས་སུ་སྟོན་པ་ནི་དགེ་སློང་དགེ་འདུན་བཅས་ཏེ་མཐོང་དེ་ན་བུད་མེད་ཡོད་མ་ཡིན། མངལ་ན་གནོད་པ་ཡོད་མ་ཡིན་རིན་ཆེན་རྣམས་ཀྱི་པད་མོ་ལས་རྫུ་འཕྲུལ་ཆེན་པོ་འབྱུང་བར་འགྱུར། ཟས་དང་གོས་དང་སྨན་རྣམས་དང་ཆོས་གོས་མལ་ཆ་ལྷུང་བཟེད་རྣམས་སེམས་ཀྱིས་བསམས་མ་ཐག་ཏུ་ནི། དེ་དག་མོད་ལ་འབྱུང་བར་འགྱུར་ཕྱོགས་བཅུར་བཞུགས་པའི་སངས་རྒྱས་རྣམས་བདེ་བ་ཅན་གྱི་བསྔགས་པ་བརྗོད་དེ་ལྟར་སངས་རྒྱས་བསམ་མི་ཁྱབ་སངས་རྒྱས་ཆོས་ཀྱང་བསམ་མི་ཁྱབ། འཕགས་པའི་དགེ་འདུན་བསམ་མི་ཁྱབ་བསམ་མི་ཁྱབ་ལ་དད་བྱས་ན། རྣམ་པར་སྨིན་པ་བསམ་མི་ཁྱབ་རྣམ་དག་ཞིང་དུ་སྐྱེ་བར་འགྱུར་རོ། དགེ་སློང་དག་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་ཚེ་དཔག་མེད་ཀྱི་ཕོ་བྲང་འཁོར་དང་བཅས་པ་ཞེས་བྱ་བ་རྒྱར་དཔག་ཚད་ཁྲི་ཡོད་པ་ཞིག་ཡོད་དེ། རྒྱལ་རིགས་སུ་སྐྱེས་སོ་དགེ་སློང་དག་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་ཚེ་དཔག་མེད་ཀྱི་ཡབ་ནི་འཁོར་ལོས་སྒྱུར་བའི་རྒྱལ་པོ་བཟང་པོའི་མཆོག་ཅེས་བྱ་བར་གྱུར་ཏོ། དེའི་ཡུམ་ནི་གཟི་བརྗིད་ཅན་ཞེས་བྱ་བར་གྱུར་ཏོ། དེའི་བཙུན་མོ་རྒྱལ་རིགས་བཟང་སྐྱོང་མ་ཞེས་བྱ་བར་གྱུར་ཏོ། དགེ་སློང་དག་དེ་བཞིན་གཤེགས་པ་ཚེ་དཔག་མེད་ཀྱི་སྲས་ནི་ཟླ་བའི་འོད་ཅེས་བྱ་བར་གྱུར་ཏོ། རིམ་གྲོ་བ་ནི་སྙན་པ་དྲི་མ་མེད་ཅེས་བྱ་བར་གྱུར་ཏོ། དགེ་སློང་དག་དེ་བཞིན་གཤེགས་པ་ཚེ་དཔག་མེད་ཀྱི་ཤེས་རབ་ཅན་གྱི་མཆོག་ཏུ་གྱུར་པ་ནི་བཟང་པོའི་ཏོག་ཅེས་བྱ་བར་གྱུར་ཏོ། རྫུ་འཕྲུལ་དང་ལྡན་པའི་མཆོག་དང་བརྩོན་འགྲུས་ཆེན་པོ་དང་ལྡན་པའི་མཆོག་ནི་བཀོད་པ་ཆེན་པོ་ཞེས་བྱའོ། དགེ་སློང་དག་དེ་བཞིན་གཤེགས་པ་ཚེ་དཔག་མེད་ཀྱི་བདུད་ནི་མཆོད་པའི་རྒྱལ་པོ་ཞེས་བྱ་བར་གྱུར་ཏོ། ལྷས་བྱིན་གྱི་མིང་ནི་དང་བ་ཞེས་བྱ་བར་གྱུར་ཏོ། དགེ་སློང་དག་དེ་བཞིན་གཤེགས་པ་ཚེ་དཔག་མེད་ཀྱི་ཉན་ཐོས་འདུས་པ་ཆེན་པོ་ནི་ཉན་ཐོས་ཆེན་པོ་དྲུག་ཁྲི་ཡོད་དོ། དགེ་སློང་དག་སེམས་ཅན་ཐམས་ཅད་ཀྱིས་ལེགས་པར་བསམས་ཏེ། དེ་བཞིན་གཤེགས་པ་ཚེ་དཔག་མེད་ཀྱི་མཚན་ལེགས་པར་བཟུང་ལ། ཞག་བཅུ་རུ་སངས་རྒྱས་རྗེས་སུ་དྲན་པ་ཡིད་ལ་མ་ཡེངས་པར་བསྒོམ་ཞིང། འཇིག་རྟེན་གྱི་ཁམས་བདེ་བ་ཅན་ན་བཞུགས་པའི་དེ་བཞིན་གཤེགས་པ་ཚེ་དཔག་མེད་རྒྱུན་དུ་ཡིད་ལ་བྱའོ། དཔལ་འཆི་མེད་རྔ་སྒྲའི་རྒྱལ་པོ་ཞེས་བྱ་བའི་གཟུངས་དེ་ཡང་རྟག་ཏུ་བཟླས་བརྗོད་བྱའོ། ཉིན་ལན་གསུམ་མཚན་ལན་གསུམ་ཡན་ལག་ལྔས་ཕྱག་བྱས་ལ་སེམས་ཅན་ཐམས་ཅད་ཀྱིས་དེ་བཞིན་གཤེགས་པ་ཚེ་དཔག་མེད་བསམ་ན། ཞག་བཅུ་འདས་པའི་དུས་སུ་དེ་བཞིན་གཤེགས་པ་ཚེ་དཔག་མེད་མཐོང་བར་འགྱུར་རོ། ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་བཅོམ་ལྡན་འདས་ཐམས་ཅད་ཀྱང་མཐོང་བར་འགྱུར་རོ་དགེ་བའི་རྩ་བ་ཐམས་ཅད་ཀྱང་འཇིག་རྟེན་གྱི་ཁམས་བདེ་བ་ཅན་དུ་ཡོངས་སུ་བསྔོས་ན།

མེ་ཏོག་དང་སྤོས་ཀྱིས་མཆོད་པར་བྱའོ། བྱང་ཆུབ་ཀྱི་སྙིང་པོ་པདྨའི་གནས་དང་བྱང་ཆུབ་ཀྱི་ཤིང་ཕུན་སུམ་ཚོགས་པ་ཡང་ཡིད་ལ་བྱའོ། དེ་ལ་ཡང་འདོད་པ་སྐྱེད་པར་བྱེད་དེ། འདོད་པ་དང་དད་པ་བྱས་ན་དེ་བཞིན་གཤེགས་པ་ཚེ་དཔག་མེད་དེའི་སངས་རྒྱས་ཀྱི་ཞིང་དུ་སྐྱེ་བར་འགྱུར་རོ། དགེ་སློང་དག་དེ་བཞིན་གཤེགས་པ་ཚེ་དཔག་མེད་ཀྱི་ཤིང་གི་རྒྱལ་པོ་ནི་རིན་པོ་ཆེའི་པདྨ། རྣམ་པར་སྣང་བ་ཞེས་བྱ་བ་ཤིང་དེ་མེ་དང་འབྲས་བུ་ཕུན་སུམ་ཚོགས་པའོ། པདྨའི་གདན་ནི་དག་ཅིང་གསལ་ལ་བཟང་ཞིང་བཀྲ་བའི་འོད་ཟེར་ཅན་ཞེས་བྱ་བ་སྟེ་རིན་པོ་ཆེ་དུ་མས་བསྐོར་བ་ལ། དེ་བཞིན་གཤེགས་པ་ཚེ་དཔག་མེད་བཞུགས་སོ། གཡས་ན་ནི་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དབང་ཕྱུག་གོ། གཡོན་ན་ནི་བྱང་ཆུབ་སེམས་དཔའ་མཐུ་ཆེན་ཐོབ་པ་སྟེ་བྱང་ཆུབ་སེམས་དཔའི་ཚོགས་གྲངས་མེད་པས་བསྐོར་ཏོ། དད་པའི་རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་ལ་ལ་མོས་པ་དང་དད་པ་དང་གུས་པ་མང་བ་དེ་དེར་སྐྱེ་བར་འགྱུར་ཏེ་གསེར་གྱི་ས་གཞི་ཆེན་པོ་ལ་རིན་པོ་ཆེ་སྣ་བདུན་གྱི་པད་མ་ཆེན་པོ་དག་ལ་བརྫུས་ཏེ་སྐྱེ་བར་འགྱུར་རོ། དགེ་སློང་དག་དགེ་སློང་ཕའམ་དགེ་སློང་མའམ། དགེ་བསྙེན་ཕའམ་དགེ་བསྙེན་མ་གང་ལ་ལ་བཅོམ་ལྡན་འདས་དེ་བཞིན་གཤེགས་པ་ཚེ་དཔག་མེད། དེའི་མཚན་ཡང་དག་པར་འཛིན་པ་དེ་ལ་མེ་ཡི་འཇིགས་པ་མི་འབྱུང་ཆུ་ཡི་འཇིགས་པ་མི་འབྱུང། དུག་གི་འཇིགས་པ་མི་འབྱུང་མཚོན་ཆའི་འཇིགས་པ་མི་འབྱུང་གནོད་སྦྱིན་གྱི་འཇིགས་པ་མི་འབྱུང་སྲིན་པོའི་འཇིགས་པ་མི་འབྱུང་སྔོན་གྱི་ལས་ཀྱི་རྣམ་པར་སྨིན་པ་ནི་གང་ལ་ཡང་མ་གཏོགས་སོ། བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ་ནས་དགེ་སློང་དེ་དག་དང་ཐམས་ཅད་དང་ལྡན་པའི་འཁོར་དེ་དག་དང། ལྷ་དང་མི་དང་ལྷ་མ་ཡིན་དང་དྲི་ཟར་བཅས་པའི་འཇིག་རྟེན་ཡི་རངས་ཏེ་བཅོམ་ལྡན་འདས་ཀྱིས་གསུངས་པ་ལ་མངོན་པར་བསྟོད་དོ། འཕགས་པ་ཚེ་དང་ཡེ་ཤེས་དཔག་ཏུ་མེད་པའི་སྙིང་པོ་ཞེས་བྱ་བའི་གཟུངས་རྫོགས་སོ།

བདག་རྒྱུད་ཡོངས་སུ་དག་པར་བྱིན་གྱིས་རློབས་གཞན་གྱིས་དགེ་བ་བྱེད་པ་ཐོས་པའི་ཚེ་དེ་ལ་ཕྲག་དོག་མི་དགེའི་སེམས་སྤངས་ནས་སྙིང་ནས་དགའ་བས་རྗེས་སུ་ཡི་རང་ན། དེ་ཡི་བསོད་ནམས་མཉམ་དུ་ཐོབ་པར་གསུངས་དེ་ཕྱིར་འཕགས་པ་རྣམས་དང་སོ་སྐྱེ་ཡིས་དགེ་བ་གང་བསྒྲུབས་ཀུན་ལ་ཡི་རང་ངོ་བླ་མེད་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་ནས།